གཞོན་སྐྱེས་དང་ཤེས་ཡོན། གཞོན་སྐྱེས་དང་ཤེས་ཡོན། འདི་ག་ཨ་མི་རི་ཀའི་རླུང་འཕྲིན་ཁང་བྷི་ཨོ་ཨེ་ཡི་གཞོན་སྐྱེས་དང་ཤེས་ཡོན་ཅེས་པའི་ལེ་ཚན་འདི་ནི་རང་རིགས་བློ་གསར་གཞོན་སྐྱེས་རྣམས་ཀྱི་ཆེད་དུ་གཙོ་བོ་གཞོན་སྐྱེས་རྣམས་ཀྱི་ངོས་ནས་ཤེས་ཡོན་སློབ་གསོ་དང། ཆབ་སྲིད།

གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ང་པད་མ་བདེ་ཆེན་ཡིན། རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཞོན་སྐྱེས་དང་ཤེས་ཡོན་ཟེར་བྱས་ནས་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུར་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་ནི་དེ་རིང་གི་བགྲོ་གླེང་ཞུ་བའི་བརྗོད་གཞི་དེ་ད་ཁ་ན་ཌའི་ནང་ལ་ཡང་སྤྱི་སེམས་ལས་གཞི་གོ་སྒྲིག་ཚོགས་ཆུང་གི་ཕྱག་ལས་གནང་ཕྱོགས་དང་ལས་གཞི་དེའི་སྐོར་ལ་ཡང་བཀའ་མོལ་ཞུ་ཡ་ཡིན། ཨ་ནི་དེ་རིང་ལས་གཞི་དེའི་ཐོག་ལ་གླེང་མོལ་གནང་བར་ཞལ་པར་ཐོག་ནས་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་ཡང། སྤྱི་སེམས་ལས་གཞི་གོ་སྒྲིག་ཚོགས་ཆུང་གི་ཚོགས་མི་བཀའ་ཟུར་བདེ་སྐྱིད་ཆོས་དབྱངས་ལགས་ཡིན། བཀའ་ཟུར་བདེ་སྐྱིད་ཆོས་དབྱངས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཐུགས་རྗེ་གནང། ད་རྣམ་པ་ཚོས་ད་གསར་འགོད་གསལ་བསྒྲགས་ཤིག་བཏང་གནང་ཤག་རྣམ་པ་ཚོའི་ས་གནས་ནང་ལ་ཡ་ད་སྤྱི་སེམས་ལས་གཞི་ཞུ་ཡག་ཅིག་རྣམ་པ་ཚོས་འགོ་འཛུགས་གནང་གི་འདུག་བ་བྱས་ཙང་ང་ཚོའི་གསན་མཁན་རྣམ་པ་ཚོའི་ཆེད་དུ་ད་ལས་གཞི་འདིའི་ངོ་བོ་དང་དམིགས་ཡུལ་སོགས་ཀྱི་ཐོག་ལ་དང་པོ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན། ལགས་སོ། ངོ་སྤྲོད་མ་ཞུ་གོང་ནས་ཐོག་མར་ངས་གསན་མཁན་རྣམ་པ་ཚོ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན། དེ་ད་བྱས་ན། ང་ཚོ་ད་ལྟ་ལས་གཞི་དེ་གི་སྐོར་ལ་ད་ཡོང་ཁུངས་དེ་ག་འདྲ་ཞིག་བྱུང་བ་ཡིན་ན་ངོ་སྤྲོད་ཞུས་པ་ཡིན་ན། ད་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ད་ང་ཚོ Canada ལ་བོད་པ་དང་པོ་འབྱོར་ནས་ལོ་འཁོར་ལྔ་བཅུ་ཟིན་གྱི་ཡོད་ཙང། ལོ་འཁོར་འདི་ང་ཚོ་སྲུང་བརྩི་ཞུ་ཡ་ཆེད་དུ་ང་ཚོ་བོད་པ་ཟེར་མཁན་དེ Canada ལ་དང་པོ་ག་འདྲས་འབྱོར་ཡོད་མེད་འདི་ཡིན་གཅིག་མིན་གཅིག་ང་ཚོ Canada གི་གནས་སྤོས་འགྲེམས་སྟོན་ཁང་ནང་ནས་ཡིག་ཆ་ནང་ནས་གསལ་ཡག་གི་དེ་འདྲས་གཅིག་གལ་ཆེན་པོ་གཅིག་མཐོང་ནས་ང་ཚོ་ལས་གཞི་དེ་འདྲས་གཅིག་གོ་སྒྲིག་ཞུས་པ་རེད། ལས་གཞི་འདི་ལ་ད་གཙོ་བོ་དམིགས་ཡུལ་འདི་ད་ང་ཚོ་བོད་པ Canada ལ་དང་པོ་ག་འདྲས་འབྱོར་ཡོད་མེད་འདི་ལོ་རྒྱུས་ཀྱི

ངོས་ནས་ད་ང་ཚོ་ད་ལྟ་ནང་མི་དེ་སྐབས་ལ་ཕེབས་མཁན་ནང་མི་སུ་མཉམ་ཞུགས་བྱེད་འདོད་ཡོད་པ་ཡིན་ན་སོ་སོ་སྒེར་གྱི་ལོ་རྒྱུས་ཡིག་ཐོག་ལ་ཕབ་ནས་ང་ཚོ་འཕྲུལ་དེབ་ཅིག་ཕྱོགས་སྒྲིག་བྱེད་ཡག་གི་འཆར་གཞི་ཡོད། ཨ་ནི་ལེ་ཚན་གསུམ་པ་འདི་ད་ང་ཚོ་ད་ལྟ་འགྲེམས་སྟོན་ཁང་ལ་གལ་སྲིད་ཡིག་ཆ་དང་པར་དང་དེ་འདྲ་འདང་པ་ཅིག་ཡོད་ན་ཁོང་ཚོས་རླུང་འཕྲིན་ཆུང་ཆུང་ཅིག་དེ་འདྲ་གྲ་སྒྲིག་གནང་ཡག་གི་འཆར་གཞི་ཅིག་བཏོན་གྱི་ཡོད་རེད་དེའི་ཐོག་ནས་ང་ཚོ་ཕྱག་རོགས་གང་ཐུབ་ཐུབ་ཞུ་ཡག་ཡིན།

མིའི་ནང་ལ་ད་ཅིག་གི་ཚོར་ཤུགས་ཡོད་པ་དང་ཚོར་ཤུགས་མེད་པ་སྣ་ཚོགས་ཅིག་ཡོད་རེད། ཡིན་ནའི་རྣམ་པ་ཚོ་གིས་ད་ལྟ། འཕྲུལ་དེབ་ནང་ལ་ཡིན་ནའི་རེད་ལྷག་པར་དུ་འགྲེམས་སྟོན་ཁང་འདིའི་ཆེད་དུ་ད་ལོ་རྒྱུས་འདི་མ། བསྡུ་རུབ་དང་གསོག་སྒྲུབ་གནང་དུས། མི། སོ་སོ་འདྲ་བོ་འདི་འདྲས་ཀྱི་ད་ལྟ་ནས་རྣམ་པ་ཚོས་རེ་ཅིག་ལོ་རྒྱུས། གསུང་ཡ་ཨུ་ཚུགས་ཚ་པོ་རེད་ཁོང་རྣམ་ཚོའི་ནང་ནས་ད་ལོ་རྒྱུས་བསྡུ་རུབ་གནང་སྟངས་ག་འདྲས་གནང་གི་ཡོད་རེད།

ད་ལྟ་ཁྲོ་རོན་ཁྲོ་གི་གངས་ལྗོངས་ཆོས་ལྡན་གླིང་དེ་ནི་ཞོགས་པའི་ཆུ་ཚོད་བཅུ་གཅིག་ནས་དང་པོ་བར་དུ་ང་ཚོ་ལས་གཞིའི་སྐོར་ལ་ངོ་སྤྲོད་ཞུ་ཡ་ཡིན། ཨ་ནི་དེའི་ནང་ནས་ད་ང་ཚོ་ད་ལྟ Museum of Immigration ཟེར་ནས་གནས་སྤོས་འགྲེམས་སྟོན་ཁང་གི Museum of Immigration ཞུ་དགོས་བ་རེད། ཁོང་ཚོ་ལ་ང་ཚོ་ཟླ་བ་མང་པོ་གཅིག་སྔོན་ནས་འབྲེལ་བ་ཞུས་ནས་ཁོང་ཚོ་སྤྱི་ཟླ་བཅུ་བ་གི་ཟླ་འགོ་ལ་ཕེབས་ཡ་ཡིན་ཁྲོ་རོན་ཁྲོ་ལ། ཚེས་པ་བཅུ། བཅུ་གཅིག་བཅུ་གཉིས་ཉི་མ་གསུམ་རིང་ལ་ཁོ་ཚོ་ད་ནི་མང་པོ་བཅར་འདྲི་ཞུ་ཡ་མེད་ན་ཡི་ད་དེའི་སྐབས་ལ་ཁོ་ཚོ་ཁ་ཤས་བཅར་འདྲི་ཞུས་ནས་ད་འདི་བཅར་འདྲི་ཞུས་ནས་ད་འདི་མཉམ་ཞུགས་བྱེད་འདོད་སུ་ཡོད་མེད་ད་ད་ལྟ་ནི་ང་ཚོ་ལ་འབྲེལ་བ་བྱེད་ནས་ནི་ཁོ་ཚོ་ཐག་ཆོད་ཡ་རེད། འོ་ལེགས་ད་ལྟ་འདིའི་ནང་ལ་ཡ་ད་ཅིག་མཉམ་ཞུགས་གནང་གི་རེད་དགོངས་ཡག་གི་ད་ལོ་རྒྱུས་ག་འདྲས་ག་འདྲས་འདྲ་བ་འདི་བྱེད་དགོས་བ་རེད་བས་འདི་མི་ཁ་ཤས་ཅིག་མཚན་འདོན་གནང་བ་ན

ས་གནས་ནང་ནས་བྱུང་སོང་ཨ་ནི་ད་ལྟ Montreal ཡིན་ན་ངའི་ཨ་མ་ལགས་སྔོན་མ་མཉམ་ཞུགས་གནང་ཡོད་རེད་ཨ་ནི་ད་ལྟ་འགྲེམས་སྟོན་ཁང Vancouver ཕྱོགས་ལ་ཡང་ང་ཚོ་བོད་པ་སྐོར་ཅིག་སྔོན་མ Alberta ལ་ཕེབས་མཁན་ཁོང་ཚོ་ཡང་མཉམ་ཞུགས་བྱེད་འདོད་ཡོད་ཟེར་ནས་ང་ཚོ་ཚུར་བརྡ་ལན་གནང་སོང། འོ་ལེགས། ཡིན་དུས་ད་ཅིག་གིས་སུ་སོ་སོའི་གི་ད་དེ་སྔ། ཁ་ན་ཏྲ་ལ་ཕེབས་ནས་ཁ་ན་ཏྲའི་ནང་ལ་ཡ་ད་གཅིག་གི་སོ་སོའི་འཚོ་བ་སྐྱེལ་སྟངས་ཡིན་ནའི་རེད་བོད་སྤྱི་པའི་ཐོག་ཕྱག་ལས་གནང་ཡ་ཡིན་ནའི་རེད་ད་ལྷག་པར་དུ་གཅིག་གཞོན་སྐྱེས་དེ་གས་སློབ་གྲྭ་བཏང་ཡ་དང་དེ་འདྲས་ཀྱི་ད་ལོ་རྒྱུས་དང་ཨནི་སོ་སོའི་ཐོག་ལ་ཡ་གོ་དོན་དཀའ་ངལ་རབ་ག་རེ་བྱུང་གི་དཀའ་ངལ་དེ་གས་གདོང་ལེན་བྱས་པ་དེ་གས་གསུང་གི་ཡོད་ཀྱི་རེད་ཡིན་དུས། རྣམ་པ་ཚོས་ཀྱི་ད་ལྟ་འགྲེམས་སྟོན་ཁང་དེ་གི་ནང་ལ་ཡ་ད་གཅིག་གི་བོད་མིའི་ལོ་རྒྱུས་དེ་ཨནི་གཏན་འཇགས་གནས་ཡ་ལ་ཡ་འདི་པོ་ཅིག་ཐུགས་ཁུར་བཞེས་གནང་གི་འདུག་དེ་གཏན་འཇགས་གནས་པའི་གི་ཨནི་གཅིག་གི་ཆ་ནས་ཁེ་ཕན་རེ་བ་ག་འདྲའི་ག་འདྲའི་ཡོད་རེད། ད་ང་ཚོ་འདི་འགྲེམས་སྟོན་ཁང་གི་ཡིག་ཆ་བཞག་པ་འདི་གཅིག་པོ་མ་རེད་ང་ཚོ་ད་ལྟ་འཕྲུལ་དེབ་འདི་ད་ཁེ་ཕན་གཙོ་བོ་ང་ཚོ་སྤྱི་གི་ཐོག་ནས་ཁེ་ཕན་ཁེ་བཟང་ཅིག་ཡོད་རེད་སྒེར་གྱི་ངོས་ནས་ཁེ་བཟང་ཡོད་རེད་ད་སྤྱི་གི་ཐོག་ནས་ད་ང་ཚོ་བོད་པ་ཟེར་ཡ་འདི་དང་པོ་ག་འདྲའི་འབྱོར་ཡོད་པའི་ད་ད་ལྟ་ང་ཚོ་ཕུགས་རིང་པོ་བསམ་བློ་བཏང་པ་ཡིན་ན་ད་ང་ཚོ་གྲངས་ད་དང་པོ་བདུན་ཅུ་དོན་གཅིག་དང་པོ་གྲངས་འབྱོར་བ་ཡིན་ཙང་ང་ཚོ་ནང་མི་མང་དེའི་སྐབས། སླེབས་པ་རྣམས་ཚང་མ་ད་མི་རབས་གསུམ་པ་བཞི་བ་སླེབས་ཡོང་དུས་ད་མ་འོངས་པ་ང་ཚོ་གནས་ཚུལ་དེ་འདྲའི་ཡིག་ཐོག་ལ་མ་ཕབ་པ་ཡིན་ན་དཀའ་ངལ་ག་འདྲའི་ཅིག་འཕྲད་ཀྱི་ཡོད་མེད་ང་ཚོ་ད་ལྟ་ནས་མཐོང་ཡོང་དགོས་བ་རེད་ད་ནས་དཀའ་ངལ་ཆེ་ཤོས་ག་རེད་ཟེར་ན་ད་བར་བལྟས་ཚེ་དེ་ནས་ག་འདྲས་སེ་སླེབས་པ་རེད། ང་ཚོ་ཡང་མི་རིགས་གཞན་པ་མ་འདྲ་བ་ཕྱི་ནས་གཅིག་སྐྱིད་པོ་གཅིག་བྱུང་ན། སླེབས་ཡོད་མ་རེད་པ་ང་ཚོར་ཆབ་སྲིད་ཀྱི་གནས་སྟངས་ཧ་ཅང་ཛ་དྲག་ཅིག་དཀའ་ངལ་ཆེན་པོ་ཅིག་འཕྲད་ནས་སོ་སོ་ལུང་པ་ཤོར་ནས་སླེབས་པ་འདིས་ང་ཚོ་ཡིག་ཐོག་ལ་འདི་འབེབས་ཡ་འདི་གལ་ཆེན་པོ་ཆགས་འགྲོ་བ་རེད། ད་ང་ཚོ་འཕྲུལ་དེབ་འདིའི་ནང་ཡིན་འཕྲུལ་དེབ་འདི་ནང་ནས་ང་ཚོ་གནས་ཚུལ་ཁག་གསུམ་བཙལ་ཡ་འཆར་གཞི་བསྟན་གྱི་ཡོད་གཅིག་དེའི་སྐབས་ལ་བདུན་ཅུ་དོན་བདུན་ཅུ་ཐམ་པ་ནས་བདུན་ཅུ་དོན་གཉིས་བར་དུ་ལ་འབྱོར་བ་ཁོང་ཚོ་མང་ཆེ་ད་འཁྲུངས་ས་ང་ཚོ་བོད་མ་ཤོར་གོང་ནས་རང་དབང་ཡོད་པའི་བོད་ནང་ནས། གྲོངས་ཡོད་ཙང། བོད་ནང་ནས་ཁོང་ཚོ་འཚོ་བ་གནས་སྟངས་ག་འདྲས་ཡོད་མེད། རྒྱ་གར་ལ་སླེབས་ནས་བཙན་བྱོལ་ལ་སླེབས་ནས་དཀའ་ངལ་ག་རེ་འཕྲད་ཡོད་མེད། གཉིས་དེ Canada ལ་གནས་སྤོས་ནས་བྱུང་ནས་ཡང་གནས་ཚུལ་ག་རེ་ཅིག་བྱུང་ཡོད་མེད། མི་ཚེ་གི་ཁག་གསུམ་གི་གནས་ཚུལ་དེ་བསྡུས་དུས་ཅིག་ང་ཚོ་དེ་འདྲས་ཡིག་ཐོག་ལ་བབས་དགོས་བསམ་འདོད་ཡོད། ད་ང་ཚོ་སྒེར་གི་ངོས་ནས་ཁེ་བཟང་ཞུས་པ་ཡིན་ན། ད་ཕྲུ་གུ་ཚོ་ངོས་ནས་རྗེས་མ་ད་ད་ལྟ་མ་བྱུང་པ་ཡིན་ན། མི་ལོ་ཁ་ཤས་ནང་ནས་ད་ངེད་ཀྱི་ཕ་མ་གི་ཕ་མ་ལོ་རྒྱུས་ག་རེ་རེད། ང་ཚོ་བོད་ལ་འབྲེལ་བ་ག་འདྲས་ཤིག་རེད། བོད་ལ་ང་ཚོ་ཡོང་ཁུངས་ག་བ་རེད་ཕ་ཡུལ་ག་ནས་རེད་སྤུན་ཀྱག་སུ་ཡོད་རེད། དེ་འདྲས་ཅིག་ཡིག་ཐོག་ལ་བབས་ཡིན་ན་ནི་མ་འོངས་པ་སོ་སོ་མི་དགོང་ལོ་བགྲེས་པ་ཚོ་བཞུགས་མེད་ན་མ་འོངས་པ་གི་མི་རབས་ཁོ་ཚོ་ལྟར་ཡིག་ཆ་ལྟ་ཡག་ཅིག་ཡོད་རེད་བ། ལགས་རེད་ལགས་རེད། ཨེ་ནས་ད་གིན་ཨེ་ང་རང་ཚོས་གསུངས་སོང་ད་ཅིག་གིས། གངས་ལྗོངས་ཆོས་ལྡན་གླིང་ཚོགས་ཁང་ན་རྣམ་པ་ཚོ་འཛོམས་བྱེད་བྱས་ནས་ཨེ་ནས། བོད་མི་དག་དེ་འདྲའི་ཐོག་ལ་ཡང་མཉམ་ཞུགས་གནང་འདོད་ཡོད་མཁན་དང་ཨེ་ཡང་དེ་ཚོའི་ཐོག་ལ་ཨེ་ནས་མཁྱེན་འདོད་ཡོད་མཁན་དེ་གྲས་དེ་ཅིག་གིས་བཅར་གྱི་རེད་བསམ་གྱི་མང་པོ་ཅིག་ཡིན་ནས་དེ་རིང་ང་ཚོའི་ལས་རིམ་འདི་བརྒྱུད་བྱས་ནས་ད་རྣམ་པ་ཚོས་ལས་གཞི་དེའི་ནང་ལ་ཅིག་མཉམ་ཞུགས་གནང་འདོད་ཡོད་པ་དང་ཡང་ལས་གཞི་དེའི་ཐོག་ལ་ཨེ་ནས།

at gmail dot com སྤེན་པ་ལགས་ང་ད་ལྟ་ཚིག་རྒྱན་ཅུང་ཁ་ཤས་ཅིག་ཞུ་ཆོག་པ་ཅིག་ལོ་ལེ། ང་ཚོ་ལས་གཞི་འདི་ད་ད་ལྟ་གསན་མཁན་ཚོ་ནང་ནས་ད་མང་པོ་ཅིག་ཡང་ང་ཚོ Canada མ་བཞུགས་མཁན་དེ་འདྲས་ཡོང་སྲིད་པ་རེད་ད་ང་ཚོ་ངོས་ནས་ད་གཙོ་བོ་གནད་འགག་ཅིག་ག་རེ་མཐོང་གོ་རེད་ཟེར་ན་ད་ང་ཚོ་བོད་མི་འཛམ་བུ་གླིང་ལུང་པ་ས་ཆ་ག་བ་ཅིག་ལ་གནས་ཡོད་ན་གཏན་གཏན་ང་ཚོ་ད་ད་གནས་ཚུལ་བྱུང་པ་ནང་བཞིན་འདི་འདྲ་འདྲ་བོ་འདི་འདྲས་ཡོང་སྲིད་ཡོང་གོ་རེད། དེ་ཡིན་དུས་སོ་སོ་ས་གནས་ས་གནས་ལ་དེ་འདྲའི་ཡིག་ཐོག་ལ་བབས་ནས་ལོ་རྒྱུས་དེ་འདྲའི་བཞག་ཡག་འདིའི་ཐོག་ནས་ང་ཚོ་ཅིག་ང་ཚོ་ཚང་མ་ཡིས་དགོངས་པ་བཞེས་ཡག་གི་ལས་འགན་ཅིག་ཡོད་རེད་བསམ་གི་ཡོད། ལགས་འོང་གཏན་གཏན་རེད་ད་ལྟ Boston ཁོང་རྣམ་ཚོས་གི་དེ་འདྲའི་གི་ཅིག་ལོ་རྒྱུས་དང་དེབ་ཡོད་པ་ད་ག་ནང་བཞིན་བཀལ་ཡོད་པ།

སོ་སོ་ཁ་ཤས་ནི་ཞིང་པ་རེད་ཁ་ཤས་འབྲོག་པ་རེད་ཁ་ཤས་ས་མ་འབྲོག་རེད་དེའི་སྐབས་ཀྱི་སོ་སོ་གནས་སྟངས་ཅིག་བྱེད། ཨ་ནི་རྒྱ་གར་ལ་སླེབས་ནས་སོ་སོ་བོད་ནས་རྒྱ་གར་ལ་ག་འདྲས་སེ་འབྱོར་ཡོད་མེད། ཨ་ནི་དེ་འདྲ་བཙན་བྱོལ་ལ་ཕེབས་དུས་གནས་ཚུལ་ག་འདྲས་ཅིག་བྱུང་ཡོད་མེད་སོ་སོ་མི་རེ་རེ་ལོ་རྒྱུས་མ་འདྲ་བ་མ་འདྲ་ཡོད་དུས་དེ་ཅིག་བྱེད་བྱེད། ཨ་ནི་ང་ཚོ་བོད་མི་དེ Canada སླེབས་དུས་སོ་སོ་ལས་ཀ་དང་པོ་ག་རེ་བྱེད་ཡོད་མེད།

འཛོམས་གནང་བཅས་བྱས་ནས་ཞིབ་ཕྲའི་གནས་ཚུལ་ཡོང་གི་རེད་དེ། ཡིན་ནས་དེ་རིང་གསུང་ཡ་ལྷག་པ་འདྲ་བྱུང་སོང་ན་ཅིག་གསུང་རོགས་ཞུ་གི་ཡིན། ད་གཙོ་བོ་ད་ལྟ་འདི་རེད་ད་ང་ཚོ་མི་རབས་རྒན་པ་དགོང་ལོ་བགྲེས་པ་ཚོ་རིམ་པ་བྱས་ནས་རྫོགས་བསྡད་ཡོད་དུས་ད་ད་ལྟ་ང་ཚོ་གོ་སྐབས་འདི་མ་བརླགས་པ་བྱས་ནས་ད་ལྟ་གི་དུས་ཚོད་འདི་ལ་ང་ཚོ་བཙན་བྱོལ་ལ་གནས་བསྡད་ཡོད་པ་དང་བོད་ནང་ལ་ཡོད་པ་གི་ང་ཚོ་སོ་སོ་ནང་མི་གི་ལོ་རྒྱུས་བརྒྱུད་ནས་འབྲེལ་བ་འདི་མ་ཆད་ཡ་འདི་ང་ཚོ་ད་ལྟ་འབད་བརྩོན་བྱེད་ཡག་གི་དཔེ་གནས་ཚུལ་ཛ་དྲག་ཅིག་ཆགས་བསྡད་པ་རེད། ད་ལྟ་གི་འབྲེལ་བ་འདི་ཆད་པ་ཡིན་ན་མ་འོངས་པ་མི་རབས་གསར་བ་གཞན་པ་ལ་ད་འབྲེལ་བ་བསྐྱར་དུ་བཞག་ཡ་འདི་དེ་དཀའ་ངལ་འཕྲད་གི་རེད་བསམ་གི་ཡོད། འདི་ཐོག་ནས་ང་ཚོ་ལས་གཞིའི་ཐོག་ནས་ད་ཅིག་འབྲེལ་བ་ད་འདི་འདྲ་ག་རེ་ཡོད་ན་ང་ཚོ་ཚུར་ཅིག་འབྲེལ་བ་གནང་རོགས་གནང་ཨ་ནི་ང་ཚོ་བོད་པ་ག་བ་ཅིག་ལ་ཡིན་ན་དེ་ཐོག་ནས་དགོངས་པ་བཞེས་ཡ་དེ་རེ་བ་ཞུ་གི་ཡོད།

རྣམ་པ་ཚོས་ང་ཚོའི་ལེ་ཚན་འདིའི་ཐོག་ལེགས་པས་ཉེ་འཁོར་གྱི་དགོངས་འཆར་ག་རེ་ཡོད་ན་ང་ཚོ་གནང་སྐྱོང་ཡོང་བ་ཞུ་རྒྱུ་དང། ལེ་ཚན་འདིའི་ཆེད་ཀྱི་དགོངས་འཆར་གནང་སའི་ཞལ་པར་ཨང་གྲངས་ནི། གཉིས་ཀླད་ཀོར་གཉིས་གསུམ་བརྒྱད་གཉིས་ལྔ་ལྔ་བརྒྱད་ཀླད་ཀོར་དང་གློག་འཕྲིན་ཁ་བྱང། youngtibetans@voanews.com། བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་གཙོ་སྐྱོང་དང་གོ་སྒྲིག་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།